སྔོན་སོང་གོས་མེད་པར་དེ་ཙམ་ཞིག་སྡོད་པ་དང་ཞག་ཁ་ཡར་དེ་ནས་ཟ་བ་དང། བཏུང་བ་མེད་པར་ལུས་ལ་སྦྲང་བུ་སོགས་ཀྱིས་དེ་ནས་མཆུ་གཟེར་བ་ཙམ་ལའང་བཟོད་དཀའ་ན་ཚ་དམྱལ་དང་གྲང་དམྱལ་དང་ཡི་དྭགས་དང་དུད་འགྲོ་གཅིག་གིས་གཅིག་གསོན་པོར་མིད་པའི་སྡུག་བསྔལ་ཚོ་བདག་གིས་ཇི་ལྟར་བཟོད་སྙམ་དུ། ད་ལྟའི་ཉམས་ལ་དཔགས་ནས་ཤིན་ཏུ་འཇིགས་ཤིང་དེ་ནི་སྐྲག་པའི་ཡིད་ཀྱི་འགྱུར་བ་མ་ཐོན་བར་དུ་བསྒོམ་པར་བྱ་སྟེ་ད་དེ་ག་རེ་བ་མང་དུ་ཡོད་མིན། དེ་ནི་ངན་འགྲོའི་སྡུག་བསྔལ་སེམས་པའི་ཚེ། ད་ལྟ་ང་རང་ཚོ་མེ་མི་འདང་ན་དེ་ངན་ཤུལ་བའི་ལུས་ལ་སྤོས་མེ་ཟེར་ཞིག་བཙུགས་ནས་དཔེར་ན་ཆུ་ཚོད་ཕྱེད་ཀ་ཟེར་བྱས་དེ་ནི་སྤོས།

དཀོན་མཆོག་ལ་དེ་ལས་སྐྱོབ་པའི་ནུས་པ་ཡོད་པར་ཡིད་ཆེས་པ་དང་བཅས་པའི་གསུམ་ཚང་ན་དེ་ནི་ཐེག་པ་ཆེན་པོའི་དེ་འདི་ཅི་བ་ནི་སྐྱབས་སུ་འགྲོ་ན། དེ་ནི་ཀུན་གྱི་སྐྱབས་འགྲོ་རིགས་ཀྱི་ཐེག་པ་ཆེན་པོའི་སྐྱབས་འགྲོ་ཟེར་བ་མེད་འགྲོ་བར་འདུག་ཟེར། དང་མདོར་ན་ཟེར་རང་ངན་འགྲོ། མདོར་ན་ཚེ་རང་ངན་འགྲོ་བ་ལ་སོགས་པའི་དེ་ནས་འཇིགས་པ་དང་དཀོན་མཆོག་ཡོད་ནུས་པ་ཡིད་ཆེས་གཉིས་ཡིན་ནོ་དེས་ན་ཚིག་དེ་གཉིས་ཚིག་ཙམ་དུ་སོང་ན་སྐྱབས་འགྲོ་ཡང་དེ་དང་འདྲ་ལ་དེ་གཉིས་ཤུགས་དྲག་ལ་བརྟན་པ་ཞིག་ཡོད་ན་སྐྱབས་འགྲོ་ཡང་ཡིད་འཁུལ་བ་ཞིག་འོང་བས་རྒྱུ་གཉིས་ལ་འབད་པར་བྱའོ། ད་མ་རྟོགས་ཡང་ཉིད་རང་ཉིད་དེ་ལུགས་ངན་སོང་དུ་བྱུང་བ་ལས་འཇིགས་པ་དང་དཀོན་མཆོག་ལ་ནུས་པ་ཡོད་པར་ཡིད་ཆེས་པ་དེ་ད་གང་ཞིག་ཁ་ཙམ་མ་གཏོགས་ཅི་ལ་སེམས་བསྐྱེད་མེད་པ་ཡག་པོ་ཞིག་ཡིན་རྒྱུ་མཐུན་པ་ཞིག་མི་འདུག་ན་ད་སྐྱབས་འགྲོ་དེ་ཡང་དེ་འདྲ་ཞིག་མ་གཏོགས་ཡོང་ཡོད་མ་རེད་ཟེར་རོ་རྒྱུ་དེ་ཡག་པོ་མེད་པ་ཡིན་ཙང་འབྲས་བུ་སྐྱབས་འགྲོ་དེ་ནི་ཕུན་སུམ་ཚོགས་པ་ཡོང་བ་མ་རེད་པ་གོ།